ཚོང་འབྲེལ་ལས་འཆར་ཆེད་མ་འཛུགས་ཨོ་སྒོར་ཐེར་འབུམ་གཅིག་གཏང་རྒྱུ་ཡིན་སྐོར་གསལ་བསྒྲགས་གནང་འདུག་གནས་ཚུལ་དེ་ཨོ་སི་ཁྲུ་ལི་ཡ་ཡི་སྲིད་བློན་སི་ཀོ་ཏི་མོ་རི་སི་མཆོག་གིས་དགའ་བསུ་དང། ཁོང་གིས་མ་འཛུགས་དེས་ཨོ་སི་ཁྲུ་ལི་ཡ་ཡི་ནང་དཔལ་འབྱོར་སྲ་བརྟན་ལ་ཕན་ཐོགས་ཆེན་པོ་ཆགས་རྒྱུ་རེད་ཅེས་གསུངས་འདུག་དེ་ཡང་འཛམ་གླིང་ནང་ཚན་རྩལ་གྱི་བཟོ་ཚོང་ཁང་ཆེ་ཤོས་གུ་གོལ་གྱིས་ཨོ་སི་ཁྲུ་ལི་ཡ་ཡི་ནང་བརྡ་འཕྲིན་ཚན་རྩལ་གྱི་ཞབས་ཞུ་རྒྱ་ཆེ་བྱ་རྒྱུ་ཡི་འཆར་གཞི་དང། ཉེ་ཆར་གུ་གོལ་བཟོ་ཚོང་ཁང་གི་འགན་འཛིན་གཙོ་བོ་སུན་དར་པི་ཆེ་ལགས་ཀྱིས་དྲྭ་ལམ་ནས་ལས་འཆར་དེའི་སྐོར་གསལ་བསྒྲགས་གནང་འདུག།

Payments and Fitbit Today། ཁོང་གིས་ཨོ་སི་ཁྲུ་ལི་ཡ་ནི་འཛམ་གླིང་ནང་སྐུད་མེད་དྲ་བ Wi-Fi ཐད་ཀྱི་བརྡ་འཕྲིན་རིག་པ་དེ་ལག་བསྟར་བྱེད་མཁན་གནད་འགག་ཆེ་ཤོས་ཤིག་ཆགས་ཡོད་པ་དང། ཨོ་སི་ཁྲུ་ལི་ཡས་ད་ལྟའི་ཆར Google གྱི་ཚན་རྩལ་མ་ལག Google ས་ཁྲ་དང། Google གྱི་དངུལ་གཏོང་ལེན་སོགས་ཀྱི་ཐད Google ལ་ཕན་ཐོགས་ཆེན་པོ་བསྒྲུབས་ཡོད་པ་རེད་ཅེས་གསུངས་འདུག།

སྲིད་བློན་སི་ཀོ་ཏྲི་མོ་རི་སི་མཆོག་གིས་གུ་གོལ་བཟོ་ཚོང་ཁང་གིས་ཌོ་ལར་ཐེར་འབུམ་གཅིག་གི་མ་དངུལ་གཏང་རྒྱུ་ཡིན་གསལ་བསྒྲགས་བྱས་པ་དེས་ཨོ་སི་ཁྲུ་ལི་ཡ་ཡི་ནང་དཔལ་འབྱོར་སྲ་བརྟན་ལ་ཕན་ཐོགས་ཆེན་པོ་ཆགས་རྒྱུར་ང་ལ་ཡིད་ཆེས་ཡོད། ཌོ་ལར་ཐེར་འབུམ་གཅིག་གིས་ང་ཚོ་ཡི་དཔལ་འབྱོར་སླར་གསོ་དང་མཉམ་དུ་མཐུན་ཕྱོགས་དང་མཉམ་འབྲེལ་ས་ཁུལ་ཁག་ལ་ཡང་ཕན་ཐོགས་ཡོང་གི་རེད། ནད་ཡམས་ཁྱབ་གདལ་གྱི་རྐྱེན་པས་ང་ཚོ་ཡི་དཔལ་འབྱོར་ཐད་གདོང་ལེན་ཤུགས་ཆེ་བྱེད་དགོས་ཁེལ་ཡང། འཛམ་གླིང་གི་ཨོ་སི་ཁྲུ་ལི་ཡ་ཡི་དཔལ་འབྱོར་སླར་གསོ་ཡོང་ཐབས་བྱ་རྒྱུ་གནད་འགག་ཆགས་ཡོད་པ་རེད། ད་ལྟ་ང་ཚོ་ཉིས་སྟོང་ཉི་ཤུ་རྩ་གཉིས་ལ་གདོང་གཏད་ནས་འགྲོ་གི་ཡོད་ཅིང། ཚོང་ལས་ཁག་དང་མ་འཛུགས་བྱེད་མཁན། ཁེ་ལས་པ་བཅས་ལ་གོ་སྐབས་བཟང་པོ་ཡོད་སྐོར་འགྲེལ་བརྗོད་གནང་འདུག་ཚོང་འབྲེལ་དེ་ཡི་དམིགས་ཡུལ་ནི་ཐོག་མར་ཨོ་སི་ཁྲུ་ལི་ཡ་ཡི་ནང་ཞིབ་འཇུག་ལྟེ་གནས་ཤིག་འཛུགས་རྒྱུ་དང། དེ་ཡང་ཨོ་སི་ཁྲུ་ལི་ཡ་ཡི་ནང་ཚན་རིག་དང་བཟོ་ལས་ཐོན་རྫས་ཞིབ་འཇུག་ཁང།

ཁོ་མོས་གུ་གོལ་གྱིས་ཨོ་སི་ཁྲུ་ལི་ཡ་ཡི་ནང་ལེགས་སྒྱུར་ཡོང་ཐབས་ལ་རྒྱབ་སྐྱོར་མུ་མཐུད་ནས་བྱེད་ཀྱི་ཡོད་པ་དང། དེས་ཨོ་སི་ཁྲུ་ལི་ཡ་ཡི་མི་མང་ལ་ཚན་རྩལ་ཐད་ཁེ་ཕན་མུ་མཐུད་ཐོབ་བཞིན་ཡོད་པ་རེད། དེ་ཡང་མཉམ་ལས་ཤིག་གི་བརྒྱུད་ནས་ཡོང་དགོས་པ་ཞིག་ལས་ང་ཚོས་གཅིག་པུས་འགྲུབ་ཐུབ་ཀྱི་མེད་པ་ང་ཚོས་ཤེས་ཀྱི་ཡོད། མཉམ་ལས་བྱེད་མཁན་དང་འབྲེལ་བ་དམ་ཟབ་ཐོག་ནས་ལས་དོན་ལེགས་སྒྲུབ་དང་དཀའ་ངལ་སེལ་ཐུབ་ཀྱི་རེད་ཅེས་གསུངས་འདུག། ཚོང་འབྲེལ་གསར་པ་དེས་ཨོ་སི་ཁྲུ་ལི་ཡ་ཡི་ནང་ལས་ཀ་གསར་པ་ཉིས་ཁྲི་བརྒྱད་སྟོང་ཙམ་བསྐྲུན་ཐུབ་རྒྱུ་ཡིན་ཁས་ལེན་དང། གུ་གོལ་བཟོ་ཚོང་ཁང་གིས་ལས་མི་གྲངས་ཉིས་སྟོང་ནས་དྲུག་སྟོང་བར་སྤར་རྒྱུ་ཡིན་སྐོར་ཁས་ལེན་བྱས་ཡོད་འདུག་ཨོ་སི་ཁྲུ་ལི་ཡ་ཡི་ནང་ཨ་རིའི་གཞུང་ཚབ་པ་སྐུ་ཞབས་མིག་གྷོལ་ལྡན་མན་ལགས་ཀྱིས། ཚོང་འབྲེལ་དེས་ཨོ་སི་ཁྲུ་ལི་ཡ་ཡི་ནང་དཔལ་འབྱོར་ལ་ཁེ་ཕན་ཆེན་པོ་ཆགས་རྒྱུ་ཡིན་སྐོར་ཡང་གསུངས་འདུག།

GDP། ཐེར་འབུམ་ལྔ་ལ་ཡར་འཕར་རྒྱུ་དང། དེའི་སྒང་ལ་ཨོ་སི་ཁྲུ་ལི་ཡའི་ནང་ལས་ཀ་གྲངས། ཉིས་ཁྲི་བརྒྱད་སྟོང་ཙམ་གསར་དུ་བསྐྲུན་ཐུབ་རྒྱུ་རེད། ལས་ཀ་དེ་ཚོ་དེ་ག་ཙམ་མ་ཡིན་པར་གླ་ཆ་མཐོན་པོ་ཡོད་མཁན་གྱི་ལས་ཀ་རྐྱང་རྐྱང་ཆགས་ཀྱི་རེད་ཅེས་གསུངས་འདུག་ཡང་སྐུ་ཞབས་གོལ་ལྡན་མན་ལགས་ཀྱིས་ཚོང་འབྲེལ་གསར་པ་དེས་ཨོ་སི་ཁྲུ་ལི་ཡ་དང་ཨ་རི་གཉིས་བར་གྱི། འབྲེལ་ལམ་སྲ་བརྟན་ལ་ཕན་ཐོགས་ཆེན་པོ་ཆགས་རྒྱུ་ཡིན་སྐོར་ཡང་གསུངས་འདུག།